རྒྱ་གར་ལྷོ་ཕྱོགས་སུ་རྟེན་གཞི་བྱས་པའི་བྱེས་ཀྱི་གདན་ས་ཆེན་པོ་རྗེ་ཙོང་ཁ་པ་ཆེན་པོའི་གདན་ས་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཚོགས་ཆེན་དུ་བོད་ཟླ་དང་པོའི་ཚེས་བརྒྱད་ནས་མགོ་འཛུགས་ཀྱིས་བོད་ཚེས་བཅུ་བདུན་བར་དུ་གདན་ས་དགའ་ལྡན་དང་འབྲས་སྤུངས་རྭ་སྟོད་གྲྭ་ཚང་བཅས་མཉམ་དུ་འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་གཟབ་རྒྱས་ངང་འཚོགས་ཡོད་པ་རེད། གདན་ས་དགའ་ལྡན་འབྲས་སྤུངས་ཀྱིས་འདི་ལོའི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་མཆོག་གིས་དགའ་ལྡན་ཁྲི་ཚབ་ཀྱི་ཐུགས་འགན་བཞེས་གནང་ཡོད་པ་རེད། ཆོ་འཕྲུལ་སྨོན་ལམ་ཆེན་མོའི་དུས་ཆེན་དངོས་གཞི་སྟེ་བོད་ཚེས་བཅོ་ལྔ་ཕྱི་དྲོ་དགའ་ལྡན་ཚོགས་ཆེན་གྱི་མདུན་དུ་བཅོ་ལྔ་མཆོད་པ་བཤམས་པ་དང་སྦྲགས་སེར་སྐྱ་མང་ཚོགས་སྟོང་ཚོ་བརྒལ་བ་མཉམ་འཛོམས་ཀྱིས་དུས་དྲན་དངོས་གཞི་དེ་སྲུང་བརྩི་ཞུས་གནང་སོང། དགའ་ལྡན་ཁྲི་ཚབ་ཤར་རྩེ་མཁན་པོ་བྱང་ཆུབ་སངས་རྒྱས་མཆོག་གིས་ཆོ་འཕྲུལ་སྨོན་ལམ་ཆེན་མོའི་གལ་ཆེའི་རང་བཞིན་སྐོར་འདི་གར་ངོ་སྤྲོད་གནང་སོང། ད་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ད་གཙོ་བོ་འདྲ་བོ་དེ་སྟོན་པའི་གི་ཆོ་འཕྲུལ་དུས་ཆེན
སྲུང་བརྩི་ཞུ་ཡག་གི་ཆེད་དུ། རྗེ་བླ་མ་ཙོང་ཁ་པ་ཆེན་པོས། ཆིག་སྟོང་བཞི་བརྒྱ་བཅུ་མེད་དགུའི་ལོ་ལ་ཡང། བོད་ཀྱི་རྒྱལ་ས་ལྷ་ས་ལ་ཡང། ལྷ་ས་གཙུག་ལག་ཁང་ལ་ཡང། གསར་འཛུགས་འདུག་སེ་གནང་བ་རེད། གསར་འཛུགས་གནང་ནས་ད་ད་ལྟ་བར་དུ་ལོ། དྲུག་བརྒྱ་བཅོ་ལྔ་ཙམ་ཞིག་འགྲོ་བསྡད་ཡོད་པ་རེད། ད་འདི་གཙོ་བོ་འགྲོ་བསྡད། བོད་ཟླ་དང་པོའི་ནང་ལ་ཡང་ད་སྟོན་པའི་གི་ཆོ་འཕྲུལ་གྱི་དུས་ཆེན་དེ་འཁེལ་གྱི་ཡོད་པ་ཡིན་དུས། དེ་ཡི་དུས་ཆེན་ཁྱད་པར་ཅན་དེ་སྲུང་བརྩི་ཞུ་ཡག་དང། གཙོ་བོ་འདྲ་བོ་དེ་སྟོན་པ་བཅོམ་ལྡན་འདས་ཀྱི། མཛད་པ་རྣམ་པར་དག་པ་དང་བཀའ་དྲིན་རྗེས་སུ་དྲན་ཡག་འདི་འདྲའི་ཆེད་དུ་ད་ཆོ་འཕྲུལ་སྨོན་ལམ་ཆེན་མོ་དབུ་འཛུགས་གནང་བྱས་འདུག་ཆགས་བསྡད་ཡོད་རེད། གཞན་ཡང་འདི་ལོ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་གདན་ས་གསུམ་རྭ་སྟོད་གྲྭ་ཚང་བཀྲ་ཤིས་ལྷུན་པོ་བཅས་ནས་ཁྱོན་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་བྱུང་ཡོད་པ་དེ་ནི་ལོ་རྒྱུས་ནང་དགེ་བཤེས་ལྷ་རམས་པ་གྲངས་མང་ཤོས་ཀྱི་ཟིན་ཐོ་བཀོད་ཡོད་པ་གསུངས་གནང་སོང། བརྒྱུད་རིམ་འདིའི་ནང་ལ་ཡང་ད་ལོའི་ལོ་དེའི་དགེ་བཤེས་ལྷ་རམས་པ་དག་སྨོན་ལམ་སྐབས་ལ་གྲྭ་སྐོར་དམ་བཅའ་གནང་མཁན་དེ་གྲངས་མང་ཤོས་རུ་ཆགས་བསྡད་ཡོད་རེད་ད་ལོ་ཆ་བཞག་པ་ཡིན་ན། གདན་ས་ཆེན་པོ་སེ་འབྲས་དགེ་གསུམ་བྱས་ནས་རྭ་སྟོད་བཀྲ་ཤིས་ལྷུན་པོ་བཅས་བྱས་ནས། དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་འདུག་སེ་ཡོད་རེད་ཉིས་བརྒྱ་བཅུ་གཅིག་དེ་དང་འདིའི་ལོ་རྒྱུས་ནང་ལོགས་ལ་པཎ་ཆེན་བློ་བཟང་ཆོས་རྒྱན་སྐུ་དུས་ནས་བཅས་བྱས་ནས། ད་དུས་ད་ལྟའི་བར་དུ་སྨོན་ལམ་སྐབས་ལ་ཡང་དགེ་བཤེས་ལྷ་རམས་པའི་གྲྭ་སྐོར་དམ་འཇོག་གནང་ཡག་ཨེ་ད་གནང་པའི་ཅིག་བརྒྱུད་རིམ་ནང་ལོགས་ལ་ཡང། ད་ལོའི་ལོ་དེའི་ལྷ་རམས་པ་ད་གྲངས་མང་ཤོས་འདྲ་བོ་ཅིག་ཡིན་དུས་ད་ལོ་རྒྱུས་ཀྱི་ཡང་ཟིན་ཐོ་གསར་པ་འདྲ་བོ་ཅིག་འདི་འདྲ་ཅིག་ཆགས་བསྡད་བཞག།
གཞན་ཡང་མ་འོངས་པར་མུ་མཐུད་དུ་འདི་ལོ་ནང་བཞིན་གྱི་དགེ་བཤེས་ལྷ་རམས་པ་ཉིས་བརྒྱ་ཡས་མས་ཕེབས་རྒྱུ་ཡིན་པ་གསུངས་གནང་སོང། ལོ་རྗེས་མའི་གི་ཅིག་ད་དེ་ནས་ཕར་ལྷ་རམས་ལོ་རིམ་གཉིས་པར་འགྲོ་ངེས་ད་ལྟ་ཉིས་བརྒྱ་ལྷག་ལྷག་ཅིག་ཡོད་རེད་ཨིན་དེ་ནང་བཞིན་ད་ལྷ་རམས་དང་པོ་དང་སློབ་དཔོན་དང་དེ་བཅས་ད་ལྟ་འཛིན་གྲྭ་མང་ཆེ་བ་ལ་ད་ལྟ་ཉིས་བརྒྱ་གཡས་གཡོན་འདུག་སེ་ཡོད་པ་ཡིན་དུས་ད་ལྟ་ལོ་ཁ་ཤས་རིང་དེ་གྲངས་མང་ཉུང་ཕལ་ཆེར་དེ་འདྲ་ཅིག་ཡོང་བསྡད་ཀྱི་རེད། རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།